ཉི་མ་ལྡོག་ནས་ད་ཉི་མ་རིང་རུ་ཕྱིན་པ་རེད་ཟེར་ཡ་དེ། དེ་ནས་ཉི་མ་ལོག་པ་རེད། ཉི་མ་ཉི་མ་རིང་འགྲོ། ཉི་མ་རིང་འགྲོ་དུས་ཁ་ལ་ཨ་ནི། ཉིན་ཞག་རེ་ལ་དེ་ནི་ཐང་ཅིག་རེ་གི་རིང་འགྲོ་གི་ཡོད་རེད། ཉི་མ་དེ་ཐང་ཅིག་རེ་གི་རིང་འགྲོ། མཚན་རིང་འགྲོ་དུས་ཁ་ལ་ད་ག་གཅིག་པ་རེད། མཚན་རིང་འགྲོ་དུས་ཁ་ལ་ཐང་ཅིག་རེ་གི་དེ་ནི་མཚན་དེ་རིང་འགྲོ་གི་ཡོད་རེད། དེ་གོང་དུ་ཉིན་མཚན་རིང་བ་ཐང་ཅིག་གོ་ཟེར་གི་འདུག་ཐང་ཅིག་ཟེར་གི་རེད་རྩི་སྟངས་དེ་ལྟ་འདི་ཐོག་ལུང་ཡོད་རེད། དུས།

སྤྱིར་བཏང་ཟླ་བ་བཅུ་གཉིས་ལ་ལོ་གཅིག་རེད་དེ། དེའི་ནང་ལ་གང་ག་ལ་ཟླ་བ་དེ་ལ་ཞག་པོ་སུམ་ཅུ་སུམ་ཅུ་ཡོད་པ་ཤ་སྟག་མ་རེད། དེའི་ནང་ལ་ཉི་ཤུ་རྩ་དགུའི་ཟླ་བ་དེ་ཡོད་རེད་ཟེར་གྱི་ཡོད་རེད། ཞག་མི་ཐུབ་དང་བཅས་པ་ཡི། ཟླ་བ་བཅུ་གཉིས་ལ་ལོ་གཅིག། ད་དེ་ནི་འདི་རེད་བ། ད་བསྐལ་པ་དེ་ལ་མང་པོ་དེ་ནི། དཔེར་ན། བར་བར་བསྐལ།

ད་ང་ཚོ་དེ། དེ་འདི་ང་རང་ཉིད་དེ། དེ་ངས། གཏོ་ལ་ངས་བསྐོར་འདི་རྫུན་རྩོད་ནོ་ཞེས་པ་འདི་པ་ཁ་ཚ་ཁས་བསྐོར་བ་མ་ནི། འདི། ན་ཞེས་མ་དེ་ནི་དེ་མ་བྱས་ན། དེ་གས་ངས་ཐུགས་མི་འདུག་ཨ་ནི། བ་སོ། ཁར་སོ། འཕགས་པ་རྟ་ཐུལ་གྱིས་ཚངས་པ་ཆེན་པོ་ལ་དེ་ནི། འཇིག་རྟེན་རེ་དེ་ནི། གང། འཇིག་རྟེན་ཆེན་པོ་འདི་གང་དུ་འགག་པར་འགྱུར་དྲི་དུས་ཁ་ཚངས་པ་ཆེན་པོས་ལན་རྒྱག་མ་ཐུབ་པ་ཞིག་ཡོད་རེད། ལན་རྒྱག་མ་ཐུབ་པའི་ཕྱིར། ཨ་ནི།

རྣམ་སྨིན་གྱི་སྒྲིབ་པ་ཤས་ཆེན་པོ་དང་ལྡན་པ་ཡིན། ཚེ་དེ་ལ། བསམ་གཏན་དང་པོ་སྐྱེ་ཡག་གི། ཡེ་ནས་ཐོབ་ཡག་འགྲུབ་དེ་འདྲ་མེད་པར། དེ་མེད་པར། དེ་མེད་ཙང། སྒྲ་མི་སྙན་པ་ཚོ་ལ་ཤེས། དེ་བ་ད། ཚེ་ལོ་སྟོང་པ་དེ་ཁོ། དེ་བ་སྐད་ཅིག། དེ་བ་ཚེ་ལོ། རིང་པོ་ཞེ་དྲག་ཡིན་ཙང། དེ། ལོ་སྟོང་རྫོགས་ནས། འདོད་ལྷ་ལ་སྐྱེས་འགྲོ་གི་ཡོད། དང་པོ། འདོད་པའི་ལྷ་ལ་སྐྱེས། འདོད་ལྷ་ནས་སྐྱེས་ནས་རིམ་པས་ཞུགས་ནས་འདོད་ལྷའི་སྟེང་ལ་དེ་ནི། དེ་སྐྱེ་དགོས་ཀྱི་རེད།

འཇིག་རྟེན་གྱི་ཁམས་ལ་བརྟེན་ནས་སེམས་ཅན་གཏན་ནས་མེད་པ་ཡིན་དུས་ནི་ལྷ་ཡིས་ཨ་ནི་ཆར་བབ་གོ་མེད་ཟེར་ཆར་མ་བབ་པའི་ཕྱིར་ཉི་མ་དེ་ནི་གཉིས་པ་དང་གསུམ་པ་དང་བཞི་པ་བདུན་པ་པོ་དེ་ཤར་ནས་ནི་རིམ་པ་བཞིན་དུ་ཨ་ནི་རྩི་ཤིང་ནགས་ཚལ་སོགས་ཅི་ལེན་པའི་སྐམ་འགྲོ་བ་དང་ཨ་ནི་རིམ་པ་བཞིན་དུ་ཆུ་མོ་སོགས་སྐམ་འགྲོ་བ་དང་དེ་ནི་མཚོ་མ་དྲོས་པ་སྐམ་འགྲོ་བ་ཐ་མ་དེ་རྒྱ་མཚོ་ཆེན་པོ་སྐམ་འགྲོ་བ་དང་དེ་ནི་རི་རབ་དང་དེ་ཚོ་ལས་དེ་ནི་སྨན་པ་ནི་དེ་ནི་སྨན་པ་ནི་གང་ག་དེ་ནི་མེ་ལྕེ་གོང་བུ་གཅིག་ཏུ་གྱུར་ནས་དེ་ནི།

ཁོ་འདུག་ད་ང་ཚོ་དཔོན་པོ་གཅིག་མེད་ན་འོང་མི་འདུག་ཟེར་ནས་དཔོན་པོ་གཅིག་འདུག་ཟེར་ནས་ཨ་ནེ་བདམས་ནས་མི་སྦས་དེ་ནང་ལ་ཤེས་རབ་ཆེ་བ་དྲང་པོ་ཡིན་པ་གཅིག་དཔོན་པོ་ལ་བསྐོས་ནས་དེ་མང་པོས་བཀུར་རྒྱལ་པོ་ཟེར་མཁན་དང་པོ་དེ་ནས་བྱུང་བ་ཡིན་ཟེར་ད་ད་ལྟ་དེ་དེ་བོད་ཀྱི་ད་གནས་པའི་བསྐལ་པ་ནང་ལ་རེད་ད་ལྟ་ཆགས་པའི་བསྐལ་པ་བཤད་ཀྱི་ཡོད་རེད་བ། ཆགས་པའི་བསྐལ་པ་དེ་ཤེས་རྒྱུ་ཡོད། ཆགས་པའི་བསྐལ་པ་དེ་ག་རེ་རེད་ཟེར་ན། ཆགས་པ་དང་པོ་རླུང་གནས་ནས་བསམ་གཏན་གཉིས་པ་ནས་རླུང་མར་བབས་ནས་བསམ་གཏན་དང་པོ་མར་ཆགས་ནས་བང་ཆེན་ནས་མར་ཆགས་ནས་འོག་གཞི་རླུང་གི་དཀྱིལ་འཁོར་ཆགས་ནས་དེ་ནས་ཡང་དེ་ནས་ཆགས་ནས་དེ་ཆགས་ཚར་ནས་དེ་ནས་དམྱལ་བ་རྣམས་ལ་དེ་ནས་སེམས་ཅན་གཅིག་སྐྱེས་སོང་ན། ད་ཀུ་མ་ཀུ་ཚེ་ཅན་ད་འཛམ་བུ་གླིང་ལ་ད་མི་དགེ་བ་བྱེད་མཁན་དེ་རྣམས་དེ་མང་རུ་ཕྱིན་པ་རེད། མི་དགེ་བ་ཀུ་མ་ཀུ་ངེས་ད་དེ་ནས་དེ་ནས་ཅི་ནས་ཅི་ནས་ལས་སྡིག་པ་དེ་སོགས་ཀྱི་དེ་ནས་ཤི་ནས་དམྱལ་བ་ལ་མར་སྐྱེ་གི་ཡོད་ད།

དེ་བདེ་འགྲོ་འགྲོ་པོ་དེ་འདྲའི་བསྐལ་པ་ཅིག་ཡིན་ན་བྱས། དེ་ལས་མ་ཟད་པ་དེ་འདྲ་ཡིན་ན་ནི་ད་འཇིག་རྟེན་ཁམས།